དེ་ཡང་ཕྱི་ལོ་ཉིས་སྟོང་བཅུ་དགུ་ལོའི་ཟླ་བ་གསུམ་པའི་ཚེས་ཉི་ཤུ་རྩ་གསུམ་དང་ཉི་ཤུ་རྩ་བཞི་རེས་གཟའ་སྤེན་པ་དང་ཉི་མ་སྟེ་ཉིན་གཉིས་རིང་སིད་ནིར་ཨོས་ཏྲེ་ལི་ཡའི་སྐུ་ཚབ་དོན་གཅོད་ལས་ཁུངས་ཀྱི་གོ་སྒྲིག་དང། ས་གནས་སིད་ནི་བོད་རིགས་མཐུན་ཚོགས་ཀྱི་མཐུན་འགྱུར་རོགས་རམ་འོག་བོད་ཀྱི་སྐད་ཡིག་དར་རྒྱས་གཏོང་ཕྱོགས་ཀྱི་རྒྱལ་ཡོངས་ཚོགས་ཆེན་ཐེངས་དང་པོ་དེ་ཚུགས་ཡོད་འདུག་ཨོ་སི་ཀྲི་ལི་ཡའི་རྒྱལ་ཡོངས་སུ་གཟའ་མཇུག་བོད་ཡིག་སློབ་གྲྭ་ཡོད་སའི་ས་ཁུལ་ཁག་བདུན་ཙམ་གྱི་འཐུས་མི་དང་སློབ་གྲྭའི་སློབ་སྤྱི་དགེ་རྒན་སོགས་ཁྱོན་བསྡོམས་མི་ལྔ་བཅུ་ལྷག་ཙམ་གྱིས་མཉམ་ཞུགས་གནང་བའི་ཐོག་ཨོ་སི་ཀྲི་ལི་ཡའི་ནང་བོད་ཀྱི་སྐད་ཡིག་དར་རྒྱས་གཏོང་ཕྱོགས་དང་ཨོ་སི་ཀྲི་ལི་ཡའི་རིག་གཞུང་སྣ་མང་གི་སྲིད་ཇུས་འོག་སྐད་ཡིག་སྦྱོང་བར་ཐོབ་ཐང་དང་རོགས་དངུལ་ཐོབ་ཐབས་སྐོར་ཚོགས་ཆུང་གསུམ་ལ་བགོས་ནས་བགྲོ་གླེང་ལྷུག་པོ་གནང་ཡོད་འདུག། དེ་ཡང་བོད་ཀྱི་སྐད་ཡིག་དར་རྒྱས་ལ་དམིགས་པའི་ཚོགས་ཆེན་ཐེངས་དང་པོ་དེ་ཚོགས་དགོས་དོན་སྐོར་ཨོ་སི་ཀྲི་ལི་ཡའི་སྐུ་ཚབ་དོན་གཅོད་སྐུ་ངོ་མཚོ་སྒོ་ལྷག་པ་ལགས་ཀྱིས་འདི་གར་ཨེས་པི་ཨེས་བོད་སྐད་སྡེ་ཚན་ལ་འགྲེལ་བརྗོད་གནང་དོན། ཨན། ཚོགས་འདུ་འདི་གལ་ཆེན་པོ་བརྩིས་དགོས་རྒྱུ་མཚན་ག་རེ་རེད་ཟེར་ན། བོད་པའི་གི་རིག་གཞུང་འདི་ཨེ་ནི་ང་རང་ཚོ་བོད་པ་ཙམ་མ་ཟད་པར་བྱས་འགྲོ་བ་མི་སྤྱི་ལ་ཡང་ཨེ་ནི་དཔེ་དེབ་ཕན་བདེ་སྒྲུབ་ཐུབ་ཡ་ཕན་པ་སྒྲུབ་ཐུབ་ཡ་གི་འདི་འདྲས་ཀྱི་གཞི་རྩ་ཆེན་པོ་ཅིག་འདིའི་ནང་ལ་ཡོད་པ་འདི་ཨེ་ནི་ད་རྒྱལ་བ་རིན་པོ་ཆེ་རེད་བཙན་བྱོལ་བོད་མིའི་སྒྲིག་འཛུགས་རེད་བོད་པའི་བླ་ཆེན་ག་རེ་ཚང་མ་ལོག་གིས་ཨེ་ནི་བོད་དེའི་སོ་སོའི་སྐད་ཡིག་དེ་ལ་བདག་པོ་རྒྱག་དགོས་རེད་བདག་པོ་རྒྱབ་པ་དེ་ལ་བརྟེན་ནས་ཨེ་ནི་རིག་གཞུང་རྩ་ཆེན་པོ་དེ་ཚོའི་གི་བྲོ་བ་དང་མ་སོང་ན་ཨེ་ནི་སོ་སོས་རྟོགས་ཐུབ་ཀྱི་རེད་གོ་རྟོགས། ཡོང་ཐུབ་པ་བྱེད་ཐུབ་ཀྱི་རེད་དེ་འདྲའི་སོང་ཙང་སྐད་ཡིག་དེ་བརླག་རྒྱུ་ཡོད་མ་རེད་བདག་པོ་རྒྱབ་དགོས་རེད་ཟེར་བྱས་བྱས་ད་བཀའ་སློབ་རབ་དང་རིམ་པ་གནང་ཡོད་རེད་དེ་འདྲས་སོང་ཙང་ཨ་ནི་ང་ཚོ་ད་རེས་ཀྱི་ཚོགས་འདུ་ཚོགས་དགོས་དགོས་པ་རྒྱུ་མཚན་གཅིག་འདི་རེད་དཔེར་ན་ཆ་བཞག་ན་ང་ཚོ་བོད་པའི་མི་ལ་ཡ་ཕྱི་རྒྱལ་མི་ཚོ་དགའ་པོ་བྱེད་དགོས་པའི་རྒྱུ་མཚན་གཙོ་བོ་གཅིག་ག་རེ་རེད། ང་ཚོ་མི་གཅིག་པ་རེད་བ་རེད་དེ། བོད་པའི་མི་འདི་ཡ་རབས་སྤྱོད་བཟང་མི་གཞན་པ་ལ་སྐད་ཆ་བཤད་དུས་གཅིག་གུས་བརྩི་ལྡན་པ། དཔེར་ན་རྒན་གསོ་ཁང་འདི་ཚོར་ལས་ཀ་བྱེད་མཁན་འདི་ཚོ་ཡིན་ནའི་ནད་པ་ཚོའི་གི་སེམས་ལ་འཇུག་པོ། འདི་ག་རེ་རེད་ཟེར་ན་འདི་ཚོ་ང་ཚོའི་རིག་གཞུང་འདི་གི་ཁྱབ་བསྡད་པ། ང་ཚོའི་བོད་པའི་རིག་གཞུང་གི་ཞག་རྩི་དང་མ་སོང་ན་ཉིང་ཁུ་འདི་འདི་ཚོ་ལ་ཟེར་དགོས་པ་རེད། དེ་འདྲས་ཟེར་དུས་ཙམ་པ་ད་འདི་ཚོ་དང་འདི་ག་ལེ་ག་ལེ་ཉམས་ཕྱིན་ན་ཨ་ནི། ང་ཚོ་ཕྱི་རྒྱལ་མི་གཞན་པ་དང་འདྲ་པོ་འདྲ་པོ་ཆགས་ཏེ་འགྲོ་བ་མ་གཏོགས་དེ་འདྲ་སོང་ཙང་ཕྱི་རྒྱལ་གྱི་རིག་གནས་ཤེས་པའི་སྒང་ལ་བོད་པའི་རིག་གནས་འདི་ཡག་པོ་སྦྱོང་བརྡར་བྱེད་ཨེ་ནི་སྐད་ཡིག་དང་འདི་ཚོ་མ་ཉམས་པ་བྱེད་འདི་བྱེད་པ་རེད་ཅེ་ན་ཨེ་ནི་གཉིས་ལྡན་ཆགས་འགྲོ་གི་རེད་གཉིས་ལྡན་ཆགས་པ་རེད་ཅེ་ན་སོ་སོ་བོད་པ་རང་ཉིད་ཀྱི་སྤྱི་ཚོགས་ལ་ཞབས་ཕྱི་ཞུ་ཐུབ་པ་སྒང་ལ་འཛམ་བུ་སྤྱི་ལ་སྤྱི་ལ་ཡང་ཕན་བདེ་བསྒྲུབ་ཐུབ་ཡག་གི་དེ་འདྲའི་ཡོང་ཐུབ་པའི་རྨི་ལམ་ཅིག་ཚང་མས་བསྟན་བསྡད་དགོས། དེ་དངོས་སུ་སྒྲུབ་ཐུབ་པའི་དོན་དག་ལ་ཡང་ང་ཚོས་ཀྱི་སྐད་ཡིག་གི་སྦྱོང་བརྡར་བྱེད་ཡ་དེ་ལ་ཡང་གལ་ཆེན་པོ་བརྩི་དགོས་པའི་རྒྱུ་མཚན་གཙོ་བོ་བྱས་ནས་ད་རེས་ཚོགས་འདུ་དེ་བསྐོངས་པ་རེད། ཚོགས་ཆེན་དེར་ས་གནས་སིད་ནི་དང་ནིའུ་ཁཱ་སིལ། ནོར་ར། རི་སྔོན་པོ། ཁེན་བེ་ར། མེལ་བྷོན། Brisbane བཅས་ལས་ཚོགས་བཅར་བ་ཕེབས་ཡོད་འདུག་ལྷག་པ་ཆོས་སྒྲོན་ལགས་ནི་མེལ་བྷོན་བོད་རིགས་མཐུན་ཚོགས་ཀྱི་རྒྱུན་ལས་དང། ལྷོ་ཡ་ར་ས་ཁུལ་གྱི་ཕ་མའི་མཐུན་ཚོགས་ཀྱི་ཚབ་བྱས་ཏེ་ཚོགས་ཆེན་དེར་མཉམ་ཞུགས་གནང་ཡོད་པས། ཚོགས་ཆེན་དེ་ཤིན་ཏུ་དགེ་མཚན་ཆེན་པོ་བྱུང་ཞེས་ཁོང་མོས་གསུངས་དོན།

ཡིན་ནའི་ལེ་ར་ད་དེ་ནས་ཁ་སང་སླེབས་ནས་སྤྱིར་བཏང་ཨང་ཅི་ད་ང་ནམ་རྒྱུན་ཚོགས་འདུ་དེ་འདྲའི་མཚམས་མཚམས་ཡང་ཏིག་ཙ་མཚམས་མཚམས་ཅིག་ཉོབ་ཡག་འགྲོ་གི་འདུག་ད་རེས་ཀྱི་ཚོགས་འདུ་ཉིན་མ་གཉིས་ཀྱི་ནང་ལ་ཡང་རྩ་བ་ཉིད་ནས་ཉོབ་མ་སོང་ཚོགས་འདུ་དཔེ་ཚང་མ་ལོག་ལ་དངོས་གནས་ད་དཔེ་དོན་གཅོད་དང་མཁས་དབང་དཔེ་ད་དངོས་གནས་མང་པོ་དེ་ནས་དེ་འདྲའི་གཞུང་ཞབས་པ་ཚང་མའི་གནས་ནས་དཔེ་ད་གང་དག་དངོས་གནས་བསླབ་བྱ་ལེན་དགོས་ཡག་མང་པོ་ཞིག་རག་འདུག་ལ་ད་རེས་ཚོགས་འདུ་འདི་ལ་དངོས་གནས་ང་རང་བསམ་པ་ལས་དཔེ་དེ་ད་ག་རེ་རེད།

ཁོང་གིས་གསུངས་དོན། ཨ་ནེ་འདི་ད་གཙོ་བོ་ད་ལྟ་ཨོ་སི་ཏྲེ་ལི་ཡ་རྒྱལ་ཡོངས་ཀྱི་སྐད་ཡིག་སྐོར་ལ་ཡ་ཚོགས་ཆེན་ཐེངས་དང་པོ་ཚོགས་པ་འདིའི་ནང་ལོགས་ལ་ཡ་ད་ག་རེ་ཡག་པོ་བྱུང་བ་རེད་ཟེར་ན་ཚོགས་ཆེན་ཚོགས་ཐུབ་པ་ཙམ་གྱིས་གཅིག་ཡག་པོ་བྱུང་བ་རེད་གཅིག་དེ་རེད། གཉིས་པ་དེ་ལ་ཡ་ཚོགས་ཆེན་ཚོགས་པའི་གནས་རིམ་གྱི་ཐོག་ནས་ཨ་ནེ་ང་ཚོ་མ་འོངས་པ་ལ་ག་རེ་ག་རེ་བྱེད་ཀྱི་ཡིན་པ་འདས་པའི་ནང་ལོགས་ལ་ག་པར་ག་པར་ལ་འཐུས་ཤོར་ཤོར་ཡོད་རེད་པས་དཀའ་ངལ་ག་རེ་ག་རེ་འཕྲད་ཡོད་རེད་པས་ཨ་ནེ་འདི་གས་གདོང་ལེན་བྱེད་ཀྱི་ཕྱིར་དུ་ད་བོད་པའི་གི་སློབ་ཕྲུག་དང་སློབ་ཕྲུག་ཙམ་མ་ཡིན་པར་དང་མི་རྒན་གྲས་གཞོན་པ་ཨ་ནི་བོད་པ་ཡིན་པ་ཙམ་གྱིས་བོད་པའི་སྐད་ཡིག་ལ་ཤུགས་རྒྱབ་ཡ་དང་སྐད་ཆ་བཤད་ཡ་བྱས་དང་ཡི་གེ་བྱས་གཉིས་ཀའི་སྒང་ལ་ཤུགས་རྒྱག་ཡ་དེ་གཅིག་གནས་ཚུལ་རེད། དེ་ནས་གནས་ཚུལ་གཅིག་ག་རེ་རེད་ཟེར་ན་ང་ཚོ Brisbane འདྲ་བོ་ཅིག་ཡོང་པ་ཡིན་དུས་ཙམ་པ་ལ་ཡང་མེལ་བྷོན་གྱི་གནས་སྟངས་ཤེས་ཀྱི་མ་རེད་སིད་ནི་གི་གནས་སྟངས་ཤེས་ཀྱི་མ་རེད་གཞན་དག་གི་གནས་སྟངས་ཤེས་ཀྱི་མ་རེད་དེ་ཡིན་དུས་བསམ་པ། ཁོང་ཚོས་ཀྱི་ནང་ལ་གནས་སྟངས་ཅིག་གིས་སུས་སུ་ག་འདྲས་ག་འདྲས་བྱེད་ཀྱི་འདུག་དམིགས་བསལ་གྱི་ཡིན་ཟེར་ན་ད་སིད་ནི་འདྲ་བོ་ཞིག་ཡིན་ཟེར་ན་ང་ཚོ་མིག་དཔེ་ལྟ་ས་འདྲ་བོ་ཅིག་ཆགས་བསྡད་ཀྱི་འདུག་ག་རེ་ཟེར་ན་གྲངས་ཀའི་ཆ་ནས་མི་མང་པོ་ཡོད་པ་བྱས་ཨ་ནི་གང་ལ་གང་འཚམ་ཅིག་གིས་ད་ཚགས་ཚུད་པོ་ཅིག་གི་ངང་ནས་འགྲོ་བསྡད་ཡོད་དུས་ཙམ་པ་ལ་ཡ། ཡང་སིད་ནི་གཞི་བཞག་པའི་ཐོག་ནས་མ་འོངས་པ་ལ་ཡང་མི་མང་ཆེན་པོས་ན Brisbane དང་ས་ཆ་གཞན་དག་དེ་གའི་ཆ་ཚང་ལ་ཡང་གཅིག་བོད་པའི་གི་སྐད་དང་ཡི་གེ་དེ་གྲལ་རིམ་གྱི་ཐོག་ནས་བསླབ་ཐུབ་པའི་ཅིག་དང་ད་ཨིན་ཇི་ནང་ཞུས་ན Formalize ཟེར་གྱི་རེད་པ་ད་གང་དག་ཅིག་ཚོགས་པ་དངོས་སུ་ཚུགས་པའི་ཐོག་ནས་བསླབ་ཐུབ་པ་ཡིན་ན་ཕུགས་རྒྱང་རིང་པོའི་གི་ནང་ལོགས་ལ་ཡང་བོད་པའི་གི་ངོ་བོ་དེ་མ་བརླག་ཡ་དེ་ད་གལ་ཆེན་པོ་ཅིག་རེད་བཞག་ཟེར་བ་དེ་འདྲ་ཞིག།

སྐད་སྒྱུར་ཡིན་ནའང་ལོ་ཙཱ་བ་ཡིན་ནའང་རེད་རྩོམ་པ་པོ་ཡིན་ནའང་རེད་ཨ་ནི་དེ་མིན་གྱི་དཔེ་ག་རེ་རེད་བོད་རིགས་མཐུན་ཚོགས་ཀྱི་ཨ་ནི་ཚོགས་གཙོ། ཨ་སྐུ་ངོ་དོན་གཅོད་བཀའ་ཟུར་ལ་སོགས་ཅི་བྱ་སྤྱིར་བཏང་གི་དཔེ་ག་རེ་རེད་ཟེར་ན་ཐག་གཅོད་ཀྱི་ནུས་པ་ཡོད་པའི་མི་ཚང་མ་ཚུར་འཛོམས་བྱས་ཨ་ད་ང་ཚོས་ཅི་ཨོ་སི་ཏྲེ་ལི་ཡའི་གཞུང་གི་ཐོག་ནས་ང་ཚོ་སྲིད་ཇུས་ག་རེ་རག་གི་འདུག་ཐོབ་ཐང་ག་རེ་རག་གི་འདུག་ཨ་ད་ལྟ་ཕན་ལ་ང་ཚོས་ག་འདྲས་ཕྱིན་འདུག་མ་འོངས་པ་ལ་ང་ཚོས་ག་འདྲས་ཕེབས་དགོས་ཀྱི་འདུག་ཨ་དེ་མ་ཡིན་པའི་གཞུང་མ་ཡིན་པའི་བརྒྱུད་བྱས་ནས་ང་ཚོ་བོད་པ་ནང་ཁུལ་གྱི་ཐོག་ནས་ཨ་ནི་ཅི།

དངོས་གནས་ཀྱི་ཕན་ཐོགས་ཆེན་པོ་ཞིག་དང་ཨོ་སི་ཏྲེ་ལི་ཡའི་ལོ་རྒྱུས་ཀྱི་ནང་ལ་ཡིན་ནའང་གལ་གནད་རང་བཞིན་ལྡན་པའི་ཚོགས་འདུ་ཆགས་བསྡད་ཡོད་རེད་ཞུ་ཡ་ཡིན། ང་ཚོའི་ལེ་ཚན་གཞན་རྣམས་ཁྱེད་ཀྱིས་ཨེས་བྷི་ཨེས་རླུང་འཕྲིན་གྱི་མཉེན་ཆས་ཨེས་བྷི་ཨེས་རེ་ཌི་ཡོ་དང། དེ་མིན་གྱི་མཉེན་ཆས་གཞན Spotify དང Podcast བརྒྱུད་གསན་ཆོག་ལྷན་རྒྱས་ཀྱིས་ཨེས་བྷི་ཨེས་བོད་སྐད་སྡེ་ཚན་ལ་གསན་པར་བཀའ་དྲིན་ཆེ།